ཡུ་ཀེ་རན་ནི་དང་ཐའེ་ཝན། དེ་བཞིན་ཨི་སི་རལ་བཅས་ལ་ཨ་མི་རི་ཀས་ཨ་སྒོར་ཐེར་འབུམ་དགུ་བཅུ་གོ་ལྔ་དང་དུང་ཕྱུར་སུམ་ཅུ་སོ་བཞི་ཙམ་གྱི་དཔལ་འབྱོར་གྱི་རོགས་རམ་སྤྲོད་རྒྱུའི་ཁྲིམས་འཆར་ལ་དམངས་གཙོ་ཚོགས་པས་འགོ་ཁྲིད་པའི་ཨ་མི་རི་ཀའི་གྲོས་ཚོགས་གོང་མ་སེ་ན་ཏྲི་ཡིས་དེ་རིང་རེས་གཟའ་མིག་དམར་གྱི་སྔ་དྲོ་ཆོག་མཆན་གནང་ཡོད་འདུག། ཡིན་ན་ཡང་ཁྲིམས་འཆར་འདིར་སྤྱི་མཐུན་ཚོགས་པས་འགོ་ཁྲིད་པའི་གྲོས་ཚོགས་འོག་མས་ཆོག་མཆན་ཐོབ་མིན་འདི་ནི་བློ་དོགས་བྱེད་དགོས་པའི་གནས་སྟངས་ཤིག་ཏུ་འགྱུར་བཞིན་ཡོད་འདུག་ཁྲིམས་འཆར་ལ་གྲོས་ཚོགས་གོང་མ་སཱ་ན་ཏྲེ་ཡིས་ཆོག་མཆན་མོས་མཐུན་ཐོབ་པ་དེ་ནི། གྲོས་ཚོགས་གོང་མ་སཱ་ན་ཏྲེའི་ནང་གི་སྤྱི་མཐུན་ཚོགས་པའི་དབུ་ཁྲིད Mitch McConnell ཡིས་ཉུང་མཐར་ཡང་སྤྱི་མཐུན་ཚོགས་པའི་ཁྲིམས་བཟོ་བ་བཅུ་བདུན་ཙམ་གྱིས་ཁྲིམས་འཆར་ལ་རྒྱབ་སྐྱོར་གནང་དགོས་པའི་སྐུལ་སློང་གནང་ནས་ད་ཆ་ཁྲིམས་འཆར་ལ་གྲོས་ཚོགས་གོང་མ་ནས་ཁྲིམས་བཟོ་བ་དྲུག་ཅུ་ཙམ་གྱི་རྒྱབ་སྐྱོར་ཐོབ་དགོས་ཀྱི་ཡོད་པའི་གྲངས་ཚད་ལས་ཀྱང་ཧ་ཅང་གི་མཐོ་བའི་ཐོག་ནས་ཆོག་མཆན་མོས་མཐུན་ཐོབ་ཡོད་པ་རེད། ཡིན་ན་ཡང་ཁྲིམས་འཆར་དེ་བཞིན་ཁྲིམས་ལུགས་སུ་ལག་བསྟར་བྱ་རྒྱུར་སྲིད་འཛིན་ཇོ་བྷ་དྲན་གྱིས་མཚན་རྟགས་འགོད་རྒྱུའི་གོང་གྲོས་ཚོགས་གོང་འོག་གཉིས་ཀས་ཁྲིམས་འཆར་དེར་ཆོག་མཆན་མོས་མཐུན་ངེས་པར་དུ་ཐོབ་དགོས་ཀྱི་ཡོད་ན་ཡང། གྲོས་ཚོགས་འོག་མ་དབང་སྒྱུར་བྱེད་མཁན་སྤྱི་མཐུན་ཚོགས་པས་ཁྲིམས་འཆར་དེར་བསམ་འཆར་ཤུགས་ཆེན་གཏོང་གི་ཡོད་པ་རེད། དེ་ཡང་གྲོས་ཚོགས་འོག་མའི་སྤྱི་མཐུན་ཚོགས་པའི་ཚོགས་གཙོ Mike Johnson ཡིས་ཁྲིམས་འཆར་དེའི་ནང་ཨ་མི་རི་ཀ་དང་ཁྱིམ་མཚེས་མེག་སི་ཀོའི་ས་མཚམས་ནས་ཁྲིམས་འགལ་གྱི་ཐོག་ཕྱི་མི་གཞིས་ཆགས་པ་ཧ་ཅང་གི་མང་པོ་ཨ་མི་རི་ཀའི་ནང་འཛུལ་ཞུགས་བྱེད་ཀྱི་ཡོད་པ་དེ་དག་འགོག་དགོས་རྒྱུའི་བྱ་ཐབས་གྲོས་ཚོགས་འོག་མའི་སྤྱི་མཐུན་ཚོགས་པས་བཏོན་ཡོད་པ་འཁོད་མེད་པའི་སྐྱོན་བརྗོད་ཤུགས་ཆེན་གནང་ནས་ས་མཚམས་སྲུང་སྐྱོབ་བྱ་རྒྱུ་དེ་ནི་ཚགས་ཚུགས་སུ་གཏོང་དགོས་པ་ནི་ཨ་མི་རི་ཀའི་རྒྱལ་ཁབ་ཀྱི་བདེ་འཇགས་ཀྱི་གནད་དོན་དེ་གལ་གནད་ཧ་ཅང་གི་ཆེན་པོ་ཞིག་ཆགས་ཀྱི་ཡོད་རེད་ཅེས་གསུངས་ནས་གྲོས་ཚོགས་གོང་མའི་ཁྲིམས་འཆར་ལ་གྲོས་ཚོགས་འོག་མའི་རྒྱབ་སྐྱོར་ཐོབ་རྒྱུའི་རེ་བ་དེ་ནི་འདི་ཙམ་གྱི་ཆེན་པོ་མེད་པ་ཞིག་ཏུ་འགྱུར་བཞིན་ཡོད་པ་རེད། གང་ཡིན་ཞེ་ན། གྲོས་ཚོགས་འོག་མའི་སྤྱི་མཐུན་ཚོགས་པ་ཚོས་ཁྲིམས་འཆར་དེར་མོས་མཐུན་རྒྱབ་སྐྱོར་མ་བྱས་པ་ཡིན་ན། ཁྲིམས་འཆར་དེར་སྲིད་འཛིན་གྱིས་མཚན་རྟགས་འགོད་ཐུབ་ཡ་མེད་པ་ཞིག་ཡིན་པར་བརྟེན་ནས་ཁྲིམས་འཆར་དེ་ཁྲིམས་ལུགས་སུ་ལག་བསྟར་བྱ་རྒྱུར་གྲོས་ཚོགས་གོང་མའི་རྒྱབ་སྐྱོར་དེ་ནི་མེད་དུ་མི་རུང་བ་ཞིག་ཆགས་ཡོད་པ་རེད། ཡང་གྲོས་ཚོགས་གོང་འོག་མའི་སྤྱི་མཐུན་ཚོགས་པའི་ཚོགས་གཙོ Mike Johnson ཡིས་ཁ་སང་རེས་གཟའ་ཟླ་བའི་ཉིན་གསལ་བསྒྲགས་ཤིག་སྤེལ་གནང་ནས་གསལ་བསྒྲགས་ཀྱི་ནང། ས་མཚམས་ཀྱི་གནད་དོན་དེ་སྲིད་བྱུས་གསར་པ་གང་ཡང་གྲོས་ཚོགས་གོང་མ Senate ཡིས་ང་ཚོར་འབྱོར་མ་བྱུང་དེར་བརྟེན་ང་ཚོས་འཛིན་པའི་གནད་དོན་གལ་ཆེན་ཐོག་གི་ཐག་གཅོད་དེ་ནི་ང་ཚོ་རང་ཉིད་ཀྱིས་བྱེད་དགོས་པ་ཞིག་ཆགས་ཀྱི་ཡོད་རེད་ལ། གྲོས་ཚོགས་གོང་མའི་ཁྲིམས་འཆར་དེ་ནི་ཨ་མི་རི་ཀའི་རྒྱ་ཆེའི་མི་དམངས་ཀྱི་ཁེ་ཕན་ཡག་པོ་ཡོད་པ་ཞིག་ཆགས་ཀྱི་ཡོད་མ་རེད་ཅེས་ཀྱང་བཀོད་ཡོད་འདུག་གྲོས་ཚོགས་འོག་མའི་ནང་གི་རྙིང་ལུགས་ཀྱི་ལྟ་བ་ཤུགས་ཆེན་འཛིན་མཁན་སྤྱི་མཐུན་ཚོགས་པའི་ཁྲིམས་བཟོ་བ་ཚོས། གྲོས་ཚོགས་གོང་མའི་ཁྲིམས་འཆར་དེ་བཞིན་གྲོས་ཚོགས་འོག་མའི་ནང་འབྱོར་སྐབས། ཁྲིམས་འཆར་དེ་ནི་གང་ལ་ཡང་སླེབས་ཡ་མེད་པ་ཤི་བ་ལྟ་བུ་ཞིག་ཏུ་འགྱུར་རྒྱུ་ཡིན་པའི་ངོས་འཛིན་བྱེད་ཀྱི་ཡོད་པ་རེད། གྲོས་ཚོགས་གོང་མའི་ཁྲིམས་འཆར་དེའི་ནང། ཨ་མི་རི་ཀས་ཡུ་ཀེ་རན་ནི་ལ་ཨ་སྒོར་ཐེར་འབུམ་དྲུག་ཅུ་རེ་གཅིག་དང་ཨི་སི་རེལ་གྱིས་ཧ་མ་སི་དྲག་འཐབ་པར་འཐབ་འཛིང་བྱེད་བཞིན་ཡོད་པར་ཨ་སྒོར་ཐེར་འབུམ་བཅུ་བཞི་དང་དེ་བཞིན་རྒྱ་ནག་གི་བཙན་འཛུལ་བྱ་སྤྱོད་འགོག་རྒྱུའི་དོན་ཐའེ་ཝན་ཐེ་བའི་ཞི་བའི་རྒྱ་མཚོའི་ས་ཁུལ་ནང་གི་ཨ་མི་རི་ཀའི་མཐུན་ཕྱོགས་རྒྱལ་ཁབ་ཁག་ལ་ཨ་སྒོར་ཐེར་འབུམ་དགུ་དང་དུང་ཕྱུར་བརྒྱད་ཅུ་གྱ་གསུམ་ཙམ་གྱི་དཔལ་འབྱོར་གྱི་རོགས་རམ་སྤྲོད་རྒྱུ་འཁོད་ཡོད་པ་རེད། ཁྲིམས་འཆར་དེའི་ནང་ད་དུང་པ་ལི་སི་ཐན་གནས་ཡུལ་གྷ་ཛ་དང West Bank གཉིས་ནང་གི་པ་ལི་སི་ཐན་གྱི་མི་མང་དཀྱུས་མ་ཚོར། ཨ་སྒོར་ཐེར་འབུམ་དགུ་དང་དུང་ཕྱུར་བཅོ་ལྔ་ཙམ་གྱི་མི་སྤྱོད་དགེ་བའི་དཔལ་འབྱོར་རོགས་རམ་སྤྲོད་རྒྱུ་ཡང་འཁོད་ཡོད་འདུག་སྲིད་འཛིན་ཇོ་བྷ་དན་མཆོག་གིས་ཡུ་ཁེ་རེན་དང་ཐའེ་ཝན་ཐེ་བའི་ཞི་བའི་རྒྱ་མཚོའི་ས་ཁུལ་ནང་གི་ཨ་མི་རི་ཀའི་མཐུན་ཕྱོགས་རྒྱལ་ཁབ་ཚོར་ཨ་མི་རི་ཀས་དཔལ་འབྱོར་གྱི་རོགས་རམ་གསར་པ་སྤྲོད་དགོས་རྒྱུ་དེ་ནི་གལ་འགངས་ཧ་ཅང་གི་ཆེན་པོ་ཞིག་ཆགས་ཀྱི་ཡོད་པའི་འབོད་སྐུལ་གནང་དང་གནང་བཞིན་ཡོད་པའི་སྐབས་འདིར། སྤྱི་ཟླ་བཅུ་པའི་ཚེས་བདུན་གྱི་ཉིན་ཨི་སི་རལ་གྱི་ཐོག་ཧ་མ་སི་དྲག་འཐབ་པ་ཚོས་བསམ་ཡུལ་ལས་འདས་པའི་རྒོལ་རྡུང་གི་བྱ་སྤྱོད་ཚབས་ཆེན་ལག་བསྟར་བྱས་པའི་རྗེས། ད་ཆ་ཨི་སི་རལ་དང་གྷ་ཛའི་ནང་གི་པ་ལི་སི་ཐན་གཉིས་ཀྱི་ཉེས་མེད་མི་མང་ཚོར་ཨ་མི་རི་ཀས་རོགས་རམ་སྤྲོད་དགོས་རྒྱུ་དེ་ནི་གལ་འགངས་ཧ་ཅང་གི་ཆེན་པོ་ཞིག་ཆགས་ཀྱི་ཡོད་པའི་འབོད་སྐུལ་ཡང་སྲིད་འཛིན་ཇོ་བྷ་དན་མཆོག་གིས་གནང་གི་ཡོད་པ་རེད། གོང་ཞུས་ཀྱི་གནས་ཚུལ་འདི་བཞིན་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་རྒྱལ་མཚན་ཡིན།